ཡང་བདུན་ཟེར་གྲངས་ཀ་བརྒྱ་རྩ་ཉི་ཤུ་རྩ་གཅིག་ཟེར་རེ་ད་ཟེར་ད། ཨ་ནི་སེམས་དེ་ཧ་མ་ཏི་ཁོང་ཁྲོ་ཞེ་སྡང་ཉོན་མོངས་པ་གང་ཡང་མ་ཆགས་ནས་སེམས་རང་གི་ངོ་བོ་གསལ་རིག་ཙམ་ཟེར་མཁན་དེ། ང་ཚོ་ཆུ་དེ་རྙོག་པོ་ཞེ་དྲག་བྱས་ཏེ་འགུལ་དཀྲུག་དཀྲུག་ཞེ་དྲག་གཏོང་པ་ཡིན་ན་རྙོག་པོ་ཆེ་རུ་ཆེ་རུ་འགྲོ་གི་རེད་བ་དཀྲུག་དཀྲུག་མ་གཏོང་འགུལ་སྐྱོད་ཅི་མ་གཏོང་བར་ཆུ་ཙོག་གེར་བཞག་བཞག་གི་ཡིན་ན་ནང་བཞིན་ཟིན་ན་དྭངས་སྙིགས་དབྱེ་བ་ཕྱེ་འགྲོ་གི་རེད་བ་དེ་ནང་བཞིན་བྱས་བྱས་ནས་ཨ་ནི་སེམས་དེ་དྭངས་སྙིགས་ཀྱི་དབྱེ་བ་ཕྱེ་ཅིག། སེམས་དེ་གཙོ་ཁོ་བོ་དེ་ནི་སེམས་རང་གི་ངོ་བོ་གསལ་པོ་བྱེད། སེམས་རང་གི་ངོ་བོ་དེ་ལུང་མ་བསྟན་སེམས་དེ་རེད། ལུང་མ་བསྟན་དགེ་བ་ཡང་མ་རེད་མི་དགེ་བ་མ་རེད་ལུང་མ་བསྟན་སེམས་དེ་རེད། ལུང་མ་བསྟན་ངོ་བོ་རྣལ་མ་བཅོས་བྱས་ནས་ང་རང་ས་ནི་ཉོན་མོངས་དུག་གསུམ་གྱི་དཀྲུགས་བྱས་ནས་ཀ་འགའ་ཞིག་འགའ་ཞིག་དགེ་བའི་ངོ་བོ་གཏོང་འགའ་ཞིག་འགའ་ཞིག་མི་དགེ་བའི་ངོ་བོ་གཏོང་གི་རེད་བ། སེམས་རང་གི་ངོ་བོ་དེ་མ་ལྷས་ཀྱི་བ་ཚོ་བས་དྭངས་སྙིགས་དབྱེ་བ་ཕྱེད་དེ་ཡིན་ན་དབུགས་འབྱུང་རྔུབ་ཟེར་མཁན་དེ།

གཡོན་གཡས་གཉིས་མདུན་རྒྱབ་གཉིས་སེ་ཨུ་ཏོ་སུ་ཅི་དཀྱིལ་ལྔ་བཅས། ད་དེ་ལྔ་ཡི་ནང་ནས་དཀྱིལ་ལ་ཅུང་ཟད་མཐོ་བ་དེ་ལ་ངོ་བོ་རང་གི་དྲིན་ཅན་རྩ་བའི་བླ་མ་ཡིན་པ་ལ་རྣམ་པ་རྒྱལ་བ་ཤཱཀྱ་ཐུབ་པ་ཟེར་འོ་དེ་ལྟ་བུ་སྐུ་ལ་ཆོས་གོས་ངུར་སྨྲིག་གི་མདོག་ཅན་གསོལ་བ་ཟེར་དེ་འདྲ་གཅིག་གསལ་བཏབ། ད་གཡས་ངོས་ཕྱོགས་ཀྱི་སེང་ཁྲི་ཆུང་ཆུང་དེ་ལ་རྒྱལ་བ་བྱམས་པ་མགོན་པོ་རྒྱལ་བ་བྱམས་པ་མགོན་པོ་པའི་ཆོས་འཁོར་གྱི་ཕྱག་རྒྱ་མཛད་དེ་ཀྱིས་ལོངས་སྐུ་ཡི་རྣམ་པ་ཅན་ཡིན་པ། འོ་དེ་འདྲ་གཅིག་མཐའ་སྐོར་ན་འཕགས་པ་ཐོགས་མེད

ད་དེའི་ནང་ནས་གཙོ་བོ་གཙོ་བོ་དེ་སོ་སོ་ལ་བཀའ་དྲིན་ཆེ་ཤོས་ཆེ་ཤོས་དེ་བླ་མ་གཙོ་བོ་དེ་བཞག། དེའི་གཡས་གཡོན་དང་མདུན་རྒྱབ་དང་དགུ་ལྔ་པའི་སོ་སོ་ཡོད་པའི་ཀ་ཁ་སློབ་མྱོང་མཁན་ནས་བཟུང་སྟེ། ཆོས་ཤོ་ལོ་ཀ་གཅིག་སློབ་མྱོང་མཁན་ཚང་མ་ཐང་ཆེ་དེ་སྲས་ཐོག་ཆེ་བླ་མ་བཟོད་པའི་སྲས་པོ་མ་བཞག་ཅིག་བར་དུ་རང་གི་རྩ་བའི་བླ་མ་གང་གསུང་ལུང་སྟོང། ཁྱེད་ལས་ཅི་ཡོད་མ་རེད་ལུས་པ་ཡིན་ན་རྟོགས་པ་སྐྱེ་ཡི་མ་རེད། དེའི་ཧ་མ་ལོ་ག་རེ་ཟ་ལོ་རྒྱུས་འདྲ་མང་པོ་ཅིག་རེད་ད་དེ་བཤད་མི་དགོས་བྱས་དེ་བླ་མ་སྡེ་ལྔ་ཟེར།

ཞལ་ནས་ཨ་ནི་གསུང་རྒྱུན་དུ་འབྱོན་བཞིན་པ། དེ་འདྲ་ཡིད་དུ་བསྐྱེད། ཨ་ནི་བླ་མ་རྣམས་ཀྱིས་རང་རང་གིས་གསུངས་པའི། ལུང་གི་ཆོས་ཚང་མ་རྣམས་ཀྱིས་རང་རང་གི་མདུན་ན་འདི་ཁྲི་ཕུན་སུམ་ཚོགས་པ་ཡོད་པ་ལ། ཨ་ནི་འོད་ཀྱི་རང་བཞིན་གྱི་པུ་ཏི་རྣམ་པར་བྱས་བྱས་ནས། དེ་ལ་པུ་ཏི་ལྔ། ཡོད་མཁན་བླ་མ་དེ་ཚོ་ལ་དཔེ་ཁྲི་ཐོག་ལ་བཞག། པུ་ཏི་ལྔ་ཡན་ཆད་ཡོད་མཁན་དེ་ཚོ་ལ་དྲ་མིག་ནང་ལ་བཞུགས། འོ་དེ་འདྲ་བྱེད་དགོས། དཔེར་ན་རྒྱལ་བ་ཤཱཀྱ་ཐུབ་པ་གཙོ་བོ་དེ་ཡིན་ན་བཀའ་འགྱུར་པུ་ཏི་བརྒྱ་ཐམ་པ་ཡོད་རེད་བ། དེ་དྲ་མིག་ནང་ལ་བརྩེགས་ཏེ་བསྐྱེད་ཀྱི། ཨ་ནི་རྗེ་བདག་ཉིད་ཆེན་པོ་ཅིག་ཡིན་ན་པུསྟི་བཅོ་བརྒྱད་ཡོད་རེད་བ་དེ་དྲ་མིག་ནང་ལ་ཡོད་དེ། ད་ཡང་བླ་མ་ཁ་ཅིག་ཁ་ཅིག་པུསྟི་གསུམ་ཙམ་གཉིས་ཙམ་གཅིག་ཙམ་མ་གཏོགས་མེད་མཁན་དེ་འདྲ་མང་པོ་ཡོད་རེད་བ། ཨོ་དེ་ཚོ་གྲངས་དེ་ཨེ་ནི་དཔེ་ཁྲི་ནང་ལ་ཡར་བཞག་སྟེ་བསྐྱེད། དེ་ཡང་བལ་འོད་ཀྱི་རང་བཞིན་ཅིག་ཡིན་པ། རྣམ་པ་དེ་ཡིན་ན་ནི། ཆོས་པུསྟི་ཡི་རྣམ་པ་ཤར་བ་ཡིན་པ་ལ་ངོ་བོ་དེ་བླ་མ་རང་རང་གི་ལུང་རྟོགས་ཀྱི་ཡོན་ཏན། ལུང་རྟོགས་ཀྱི་ཡོན་ཏན་ཡིན་སོང་བསམས་ནས་བསྐྱེད། ཨོ་དེ་ཚོ་བསྐྱེད་བསྐྱེད་ནས་ཨེ་ནི། སྐྱབས་ཡུལ་དེ་གསལ་བཏབ། སྐྱབས་ཡུལ་དེ་གསལ་ཙ་ན་རང་ཉིད་གནས་པའི་མཐའ་དེ་ལ་ནི་རང་གི་ཚེ་འདི་ཡི་ཕ་དང་མ། དང་གཉེན་ཉེ་དུ། སོ་སོའི་སྤུན་སྤུན་ཀྱག་ལ་སོགས་པ། ནི་དགྲ་གཉེན་བར་གསུམ་ཚང་མ་དང་བཅས་ནས་འགྲོ་བ་རིགས་དྲུག་གི་སེམས་ཅན་ཐམས་ཅད་ས་ལ་དྲི་མ་བྲིས་པ་ནོ་ཞེས་ཆོས་ཅན་པའི་བདག་བདག་གི་གོང་དུ་གྱུར། རིགས་དྲུག་གི་སེམས་ཅན་དང་བཅས་དམྱལ་བ་པ་ཡིན་ན་དམྱལ་བའི་སྡུག་བསྔལ་མྱོང་དང་མྱོང་བཞིན་པ།

མ་འདི་ཉིད་མི་བྱེད་པ། སོགས་ཚང་མ་དང་བཅས་དག་སོང་སོ་སོ་རྣམས་བྱེད། བླ་མའི་སྐུ་གསུང་ཐུགས་ཀྱི་བྱིན་རླབས་ཐམས་ཅད་རང་ལ་ཞུགས་སོང། རང་ཉིད་དཔལ་ལྡན་བླ་མའི་སྐྱབས་འོག་ཏུ་ཚུད་སོང་སོ་སོ་རྣམས་བྱེད་དེ། བླ་མ་ལ་སྐྱབས་འགྲོ་ཕྲེང་སྐོར་གཅིག་ཙམ་གྱི་བགྲང་སྐྱབས་འགྲོ། དེ་ནས་སངས་རྒྱས་ལ་ཕྲེང་སྐོར་གཅིག་ཙམ་བགྲང་དེའི་སྒང་ལ། སངས་རྒྱས་དེ་ལ་ཡང་ནི་ཡི་དམ་རྒྱུད་སྡེ་བཞི།

སངས་རྒྱས་ལ་ཕེབས་ཏེ་དེས་ཆོས་མིན་དེ་ཚོ་བཀུར་བ། སངས་རྒྱས་ལ་ཕེབས་ཀྱིས་ནི་རྫས་དེ་འདྲ་བཀུར་བ། སངས་རྒྱས་ཀྱི་སྐུ་ལ་བཟང་ཉིད་ཀྱི་དབྱེ་བ་བྱེད་པ། སངས་རྒྱས་ཀྱི་སྐུར་བློས་གཡོ་གཏོང་བ། དཔེར་ན་རྐང་སྒྲ་ཚངས་སྤྱོད་ཀྱིས་དེ་འདྲ་གཡོ་རུ་བ་དེ་ཚོ་སྡེ་པ་ཆེན་པོ་བཞི་དག་རེད། སངས་རྒྱས་ཀྱི་སྐུ་རྟགས་མ་བཞག་པ། སངས་རྒྱས་ཀྱི་སྐུ་སྦྱིན་པ་སྤྱད་ཅིང་བདེན་མེད་པ་ཅི་ས་སྐོར་ལས་བཞག་པ། སྐུའི་སྐོར་ལས་དགུག་ཡུལ་སྟོབ་པ། ཧཱུྃ་དེ་འདྲ་བྱེད་པ་ཚང་མ་དང་ཅི་དག་གསུམ་གསུམ་སོ་ནམ་བྱེད། སངས་རྒྱས་ཀྱི་སྐུ་ལས་བཟང་ཉིད་དབྱེ་བ་ཇི་བརྗོད་མ་རེ་ང། ལྷ་རིས་པ་ཡག་པོ་འདུག་ལྷ་རིས་པ་སྡུག་པོ་འདུག་ཟེར་དེ་བཤད་ཆོག་པ་མ་གཏོགས་དེ་བཞིན་གཤེགས་པའི་སྐུ་ལ་དེ་སངས་རྒྱས་ཀྱི་སྐུ་དེ་ལེགས་པོ་འདུག་སངས་རྒྱས་ཀྱི་སྐུ་དེ་ལེགས་པོ་མི་འདུག་ཟེར་དེ་འདྲ་བཤད་པ་ཡིན་ན་སོ་སོ་སྡིག་པ་ཆེན་པོ་ཞེ་དྲག་བསག་གི་རེད་དེ་འདྲ་ཁྱོན་བྱེད་རྒྱུ་མིན་འོ་དེ་ཚོ་ཚང་མ་དང་བཅས་དག་སོང་སོ་སོ་རྣམས་བྱེད་ཨ་ནི་ལྔ་བཅུ་ཐམ་པ་རེ་རེ་ལ་ཡང།

ཆོས་ལ་བལྟས་པས་དོན་དམ་པའི་ཆོས་ལ་ལྟ་གང་ཟག་བདེ་བར་ཟག་ཐོབ་པོ་མ་རེད། དོན་དམ་པའི་ཆོས་ཟེར་དེ་འཕགས་པའི་གང་ཟག་རྒྱུད་ཀྱིས་བསྡུས་པ་གཅིག་རེད། ཨ་ནི་བརྡར་བཏགས་པའི་ཆོས་ཟེར་དེ་ང་རང་ཚོ་དུས་དང་རྣམ་པ་ཐམས་ཅད་དུ་ལག་ལས་ལས། དེ་སྐྱེ་དགོས་ཡིན་ས་ནི་དཔེ་ཆ་ཉོ་ཚོང་བྱེད་པ། དཔེ་ཆ་ས་རྗེན་པ་ལ་བཞག་པ། དཔེ་ཆ་དང་ལྷམ་གོག་མཉམ་དུ་སྦྲགས་ནས་ཁྱེར་བ་དཔེ་ཆ་དེའི་འོག་ལ་བསྐྱུར་པ། དཔེ་ཆ་ལ་ནི་སོ་ཡི་དྲི་མ་བསྐུས་པ། དཔེ་ཆ་ལ་མཆིལ་མ་བསྐུས་པ། དཔེ་ཆ་འགོམ་ཡུག་གཏོང་བ། དཔེ་ཆ་རྟགས་མ་བཞག་པ་འོ་དོད་ཚོ་དྲངས་ཏེ་ཆུ་དཀོན་མཆོག་ལ་ཐུག་པའི་གདན་འདྲེན་ཟིན་གྱི་རེད། བདུད་ཤོག་བདུད་ཤོག་དར་རྒྱས་སྲས་ཀྱི་ཆུ་བུམ་གྱི་ལས་ཟིན་ཏེ། འོ་དོད་ཚོ་དྲངས་ཏེ་དག་གསུམ་སོ་སོ་རྣམས་ཀྱིས་ནི་ལྔ་བཅུ་སྟོང་པ་རེ་ལ་བདུད་རྩི་དཀར་པོའི་རྒྱུད་ཕོག། ཡང་ལྔ་བཅུ་སྟོང་པ་རེ་ལ་སེར་པོའི་རྒྱུད་ཕོག་ནས། ཆུ་དཀོན་མཆོག་གི་ཡོན་ཏན་ཚང་མ་བཏང་ཅིང་རང་ལ་བྱོན་གསུང་སོ་སོ་རྣམས་བྱས། ཆུ་དཀོན་མཆོག་གི་སྐྱོ་བོ་དུ་ཚུད་གསུང་སོ་སོ་རྣམས་བྱས། རྒྱས་འགྲོས་ལ་སྤྱོད་སོ་ཆུ་བོ་སེར་ཏེ་བསྐོལ། བྱང་ཆུབ་སེམས་དཔའ། བྱང་ཆུབ་སེམས་དཔའ་དཔེར་ན་ཉེ་བའི་སྲས་ཆེན་བརྒྱད་ལ་སོགས་པ་བྱང་ཆུབ་སེམས་དཔའ། ཉན་ཐོས་དང་རང་རྒྱལ་གཉིས་བསྐྱེད། དཔའ་བོ་མཁའ་འགྲོ་ཆོས་སྐྱོང་སྲུང་མ་སྟེ་སྡེ་ལྔ་ཡོད་རེད་པ་སྡེ་ལྔ་པོ་དེ་དགེ་འདུན་ལ་སྐྱབས་སུ་མཆིའོ་ཟེར་དེ་དག་ལས་བདུད་རྩི་དཀར་པོའི་རྒྱུན་བབས། དགེ་འདུན་ལ་བརྟེན་པའི་སྡིག་སྒྲིབ་དག་སོང་སོ་སོ་རྣམས་བྱེད། དགེ་འདུན་ལ་བརྟེན་པའི་སྡིག་སྒྲིབ་དེ་ད་སྡུག་ཤོས་ཤིག་རེད་ཡང་བསྡུ་བྱ་བསྡུ་བྱ་ཡང་རུང། ང་ཚོ་དགེ་འདུན་དང་མཉམ་དུ་བྱས་སྡོད་ཀྱི་དོན་དམ་པའི་དགེ་འདུན་མེད་པ་ཡིན་ནའི་སོ་སོ་སྐྱེ་བོ་དགེ་འདུན་བཞི་གིས་དེའི་སྟོན་པའི་དགེ་འདུན་གཅིག་གུ་ཆོས་གུ་ཡོད་ཅིག་རེད། དེ་ཡོད་སར་དགེ་འདུན་ལ་བརྩི་བའི་དད་པ་དེ་ང་རང་ཚོ་ཡོངས་གཉིས་བརྗེ་པོ་རེད་ར་ཡོད་རེད། ཡོངས་གཉིས་ཆེན་པོ། དགེ་འདུན་ཕན་ཚུན་མ་མཐུན་པ་དང་དགེ་འདུན་གྱི་དབྱེན་བྱེད་པ་ཞིག་ཡིན་ཏེ། དགོན་པ་དེ་ཚོ་ལ་གྲྭ་པ་བརྒྱད་ཡོད་པ་ཡིན་ན། ཕྱོགས་རེ་རེ་ལ་བཞི་རེ་བཞི་རེ་དབྱེ་བ་བྱས་བྱས་ནས་ཤོག་ཁ་གཉིས་ཆགས་ཟིན་ན་དགེ་འདུན་གྱི་དབྱེན་ཟེར་དེ་བྱུང་ཚར་རེད། དེ་བྱས་ཚར་ཟིན་ན།

སྙིང་བ། སྙིང་བ་རྣམ་པས་ནི་མ་མྱོས་པར་དུ་ཆུ་ནི་ཤ་ནི་དག་ཡལ་ཞིང་འདི་ཆུ་ནི་ཡོད་མོད། གལ་སྲིད་ཤ་བ་དེ་འདྲ་ཕལ་པའི་ནི་ལྟོ་ཟས་ཡང་ལ་འདྲ་ཅིག་གཏོང་ན་མ་གཏོགས་སྣ་མའི་སྙིང་བ་རྣམ་པས་ནི་ངེས་པར་དུ་སྒྲོ་སྐུར་དགེ་འདུན་གྱི་ཞག་ཏུ་དུས་དགུ་ཕྲོགས་ཚར་ཟིན་ནོ། ད་སྤྱིར་བཏང་གི་ནི་དགེ་འདུན་གྱི་མགུར་རྫས་དང། སྦྱོང་རྫས་ས་དྲི་མེ་ཟས་སོགས་ངེས་པ་ཆེན་པོ་རེད་དེ་ཞག་ཏུ་དུས་དགུ་ནང་བཞིན་གྱི་ནི་ངེས་པ་ཆེན་པོ་ཡོད་མ་རེད། གཏད་ཟས་བྱུང་བ་འགྲམ་དུ་རེད། ཡེ་ནས་ཀོ། ཉེས་པ་ནི་ཆེན་པོ་ཡོད་རུང་བ། ད་ལྟ་ནང་བཞིན་བྱས་ནས་དགེ་འདུན་ནང་ཕན་ཚུན་ནི་ཚིག་ངན་ཁ་ངན་ལབ་པ། དགེ་འདུན་ལ་མིང་འདོགས་བཏགས་པ། མེད་གྲྭ་པ་གཅིག་གིས་གྲྭ་པ་གཅིག་ལ་བལ་བྱ་བ་མ་ཡིན་པར་སྡུག་ཅག་བྱས་ཟིན་ན་འོ་དེ་ཚོས་གྲྭ་པ་དེ་ཚོས་བྱེད་མི་ཡོང་ཟེར་དེ་འདྲ་ལབ་པ་ཡིན་ན་གྲྭ་པ་སྤྱི་ལ་སྐུར་བ་བཏབ་ནས་དེ་ནི་སླར་ཡག་ཉེས་ནོར་བ་སྣ་ཚོགས་ཡོང་གི་རེད་པ། ཡང་ན་དགེ་འདུན་སྤྱི་ལ་སྐུར་བ་བཏབ་པའི་ཉེས་པ་དེ་རང་བྱུང་ཚར་རེད། ཞེ་དྲག་ཉེས་པ་ཆེན་པོ་ཞེ་དྲག་ར་དགེ་འདུན་ལ་སྐུར་བ་བཏབ་པ་ཟེར་དེ། ཤི་བོ་གསལ་རྒྱལ་སིང་ཅང་མ་བྱོན་པར་བ་ཤིང་བོ་གསལ་རྒྱལ་སིང་དེས་ལྷོ་བ་དང་མི་སློབ་པའི་དགེ་འདུན་མང་པོ་ཅིག་ལ་བསྐུར་བ་བཏང་ནས་ནི་ཤི་བོ་གསལ་རྒྱལ་སིང་དེ་ཁྱི་ཡིན་པ་རེད། ཤི་བོ་གསལ་རྒྱལ་སིང་དེས་ཨ་མ་ཁྱི་ལ་བུ་ཁྱི་མ་དང་མེད་ཅེས་བུ་དེར་དཔའ་ཡག་པོ་ཤི་བོ་ཁྱི་སྐྱེས་ཀྱིས་ནི། སྒྲ་དེ་འདྲ་ལྷོ་ཁ་གཏོང་ཞིང་ནི་མི་ཐུབ་པའི་དགོངས་པ་བས་ཚང་མ་ཙམ་ཞིག་ཁོ་རང་མི་ཐུབ་པའི་དེ་ཡིན་པ་རེད། ག་རེ་སེ་གོ་ཡང་ལྟ་བ་ཇི་སྐད་དེ་འདྲ། ང་དེ་འདྲ་ཡིན་ས་ག། སྐལ་བཟང་སློབ་ག་འགྲོ་ནས་ཁོ་ལ་ཁེ་མཁན་ཁྱོན་ནས་མ་བྱུང་བ་བྱས་བུ་དེ་དཔེ་རིག་པ་བཟང་པོ་ཞེ་པོ་ཅིག་བྱས་ནས། རྩོད་པ་བྱེད་དུས་ཁོ་ལ་སྒྲ་ཡི་སྒོ་ནས་རྩོད་པ་བྱས་ཏེ་ཁོ་ལ་ཁེ་མཁན་ཁྱོན་ནས་ཡོད་མ་རེད། སུས་ཀྱང་ཁོ་ལ་མ་ཁེ་བ་བྱས། ཨ་མ་དེ་དགའ་པོ་ཞེ་དྲག་བྱས་ནས། ད་ང་ཡི་བུ་དེ་ཕྱོགས་ལས་རྣམ་པར་རྒྱལ་སོང་སོ་ཟེར་རུང་བྱས་ནས། ཨ་ནི། བཅོམ་ལྡན་འདས་འོད་སྲུང། བཅོམ་ལྡན་འདས་འོད་སྲུང་དེ་ནི་སྐུ་མྱ་ངན་ལས་འདས་ཚར་ནས་དེ་ཡི་རྗེས་འབྲང་དེ་འདྲ་ང་ཚོ་དགོན་པ་བཟོ་ལྟ་རྣམས་དེ་འདྲ་ཡོད་ཡིན་པ་རེད། འོ་དེ་ཚོ་ལ་ཁྱེད་རང་རྩོད་པ། རྩོད་ག་རྒྱུགས་ཤིག། ང་དེ་ཚོའི་རྩོད་པ་རྩོད་ནས་ང་རྒྱལ་ཐུབ་ཀྱི་མ་རེད་ཁོ་ཚོ་མཁས་པ་ཞེ་དྲག་རེད་ཟེར་དེ་མ་རྒྱལ་ན་ཁྱོད་རང་ཨ་ནི་ཕྱོགས་ཐམས་ཅད་ལས་རྣམ་པར་རྒྱལ་ཡོད་མ་རེད། ད་ལྟའི་རྣམ་པར་རྒྱལ་ཡག་ཅིག་དེ་ཡོད་རེད་སློབ་གཉེར་བྱེད་ཤོག་ཟེར་ནས་ཨ་མ་དེ་དཔེ་ཁྱད་དྲམ་བརྒྱབ་ནས་ཁོ་ཨ་མའི་ཁ་ལ་ཉན་པོ་ཞེ་དྲག་ཡོད་རེད་འདུག་དེ་རིག་པ་ཡག་པོ་བྱས་ཁྱི་པ་ཡི་བྱས། ཨ་ནི་དེ་བཏང་ནས་ཨ་ནི་འོད་སྲུང་གི་དགེ་འདུན་དེ་ཚོ་ལ་རྩོད་པ་རྒྱག་ག་འགྲོ་དུས་ཁོ་ལ་རྩོད་པ་ཁྱོན་ནས་མ་ཁེ། དེ་རྒྱབ་མ་ཐག་ཨ་མ་ལ་ད་ལྟ་ནི་ཐོག་མི་འདུག་ཟེར། ཨ་མས་དེ་འདྲ་མ་བྱེད་ཨེ་ནི་ཅང། ཁོ་ཚོ་ནང་བཞིན་བྱེད་ཅེས་ནི་གཡོ་རྫུ་བྱེད་ཅེས་ནི་ཁོ་ཚོ་གྲྭ་པ་བྱས། ཨ་དེས་ཁོ་ཚོ་གྲྭ་པ་བྱས་པས་ཨེ་ནི་ཁྱེད་རང་ལ་ཁོ་ཚོ་གི་ནང་ལུགས་དེ་སློབ་པ་རེད་ཟེར་ཆོད། ཨ་དེ་འདྲ་ཨ་མའི་ཁ་ལ་ཉན་བྱེད་ནི་ཨེ་ནི་གྲྭ་པ་བྱེད་ག་ཕྱིན་པ་རེད། ས་ང་རང་ཚོ་རབ་ཏུ་བྱུང་དེ་ཁོ་ལ་ཁྱོད་མུ་སྟེགས་ཅན་ཞུགས་པ་མ་ཡིན་ནམ་ཟེར་འདུག་པ། ཨོ་དེས་བར་ཆད་ཀྱི་དྲི་བ་འདུག་པ་དེ་དེ་ཟེར་བ་རེད། མུ་སྟེགས་ཅན་ཞུགས་པ་སུ་ཡིན་དེ། ཉམས་གསོའི་ལས་ཁ་འགྲོལ་བྱས་ནས་ཆོས་རྐུ་མ་རྐུ་ག་ཡོང་གི་རེད། ཨོ་དེ་རབ་ཏུ་བྱུང་བཅུག་པ་ཡིན་ན་གནོད་སྐྱོན་ཞེ་དྲག་བྱེད་ཀྱི་རེད། ཨོ་ཏོ་བྱས་ནས་ཁོ་འོད་སྲུང་གི་དགེ་འདུན་ཚོ་ལ་རབ་ཏུ་བྱུང་ཨ་ནེ་འོད་སྲུང་དགེ་འདུན་དེ་ཚོ་ཡ་ད་ག་རང་ཡིན་རེད་བསམ་སོ་ནམ་དྲན་བྱས་ནས་ཆོས་སློབ་གཉེར་དེ་ཚོ་ཡག་པོ་ཞིག་བྱུང་གནང་བས་ཁོ་ལ་ག་ཚོད་ཡོད་ནའི་སྦྲང་འདྲ་ཅིག་སློབ། ད་ཆ་ཡང་ཁོ་མཁས་པ་ཆེན་པོ་ཞེ་དྲག་ཆགས་རེད། ད་མཁས་པ་ཆགས་ནས་ཡང་ཨ་མའི་ས་ཕར་འགྲོ་ནས་ང་མཁས་པ་ཆགས་སོང་ཡང་ཁོ་ཚོ་ལ་རྩོད་བྱས་ནས་ཁོ་ཚོ་ཕམ་པར་བྱེད་ཤོག་ཟེར། ཡང་སྤུ་གུ་དེ་མེད་ཟེར་ཏེ་ཨ་མ་ཡིས་ད་རྩོད་བྱས་ནས་ཁོ་ཚོ་ཕམ་པར་མ་བྱེད་ན་ང་བློ་ཚིམ་པ་མི་འདུག་ཟེར་ནས། ཡང་ཁོ་ཚོ་ཕམ་པར་བྱེད་ཤོག་ཟེར་རྩོད་པ་རྩོད་ག་འགྲོ་དུས་ཁོ་ལ་ཡང་ཕམ་ཐུབ་གི་མེད་པ་རེད། ཁོ་ལུང་གི་ཡོན་ཏན་མ་གཏོགས་རྟོགས་པའི་ཡོན་ཏན་ག་གེ་ཡོད་མ་རེད་པ། དགེ་འདུན་དེ་ཚོ་ནི་རྟོགས་པའི་ཡོན་ཏན་དང་ལུང་གི་ཡོན་ཏན་གཉིས་ཀ་ཕྱུག་པོ་ཡོད་རེད་པ།

ཨོ་དེ་ཡིན་ག་དེ་ནི་མི་གཏི་མུག་ཚོ་ཁྱི་སོ་ཁྱི་དེ་རིང་ཞེ་པོ་སེར་སྐྱ་རྒྱལ་སོང། དེ་རིང་རྒྱལ་སོང་དགེ་འདུན་དེ་ཚོ་ཕམ་སོང་ཟེར་ནས་སྐད་གྲགས་རེ་མ་བཞག་ཡོད་རེད། ད་ཁོ་ཤི་ནས་དགེ་འདུན་ལ་སྐུར་བ་བཏབ་པ་དང་ཚིག་ངན་ལབ་པ་དེ་ཡིས་ནི་དམྱལ་བ་མནར་མེད་ནང་འགྲོ། དམྱལ་བ་མནར་མེད་ནང་ལོ་དུང་ཕྱུར་དེ་འདྲ་མང་པོ་བསྡད། དེ་ནས་བཅོམ་ལྡན་འདས་ཤཱཀྱ་ཐུབ་པ་རྗེ་དེ་ནས་བྱོན་ཏེ་ཁོ་ལ་ཆུ་བོ། གངྒཱ་ནང་ལ། ཉ་ཆེན་པོ། ཉ་པའི་ཆུ་སྲིན།

ལ་ནི་མགོ་བཅོ་བརྒྱད་ཡོད་ཀྱི། མགོ་བཅོ་བརྒྱད་དེ་མགོ་མི་འདྲ་བ་རྐྱང་ཆུ་ཆུ་སྲིན་མགོ་དང། ཉ་ཡི་མགོ་དང་ཆུ་སྲིན་མགོ་དང་སྦྲུལ་གྱི་མགོ་དང་ཕག་པ་མགོ་དང་ཁྱིའི་མགོ་དང། དེ་ནས་སྦལ་པ་གི་མགོ་དང་འདྲ། འོ་དེ་འདྲ་རྐྱང་པ་བྱས་ནས་བཅོ་བརྒྱད་ཡོད་ཀྱི། བཅོ་བརྒྱད་པོ་ཚང་མ་ཚང་ཞིང་དགུ་བཅུ་སྟོང་འདུག་ཀྱི་འོ་དེ་འདྲ་ཅི་ལས། ཡར་འཐེན་བྱས་ནས་བྱེ་མ་དཀྱིལ་ལ་བཞག། ཨེ་ནི་མི་ཚོ་ཧ་ལས་ཐག་ཆོད་ནས་དེ་ལྟ་ག་འགྲོ། གཅིག་གིས་གཅིག་ལ་ལབ་གཅིག་གིས་གཅིག་ལ་ལབ། མི་སྟོང་ཕྲག་མང་པོ་དེ་ཚོགས་ནས་དེ་ལྟ་ག་ཡིན། སེམས་ཅན་རིགས་མི་འདྲ་དག་རིམ་གྱིས་དུ་ཟིན་ནས་གངྒཱའི་སྟེང་མི་སྟེང་མི་དག་ཡིན། ད་ནི་སངས་རྒྱས་ཀྱིས་ད་དེ་སེམས་ཅན་མང་པོ་ཞིག་ལ་ཕན་ཐོགས་འདུག་གསུངས་སོ་རིམ་གྱིས་བྱས་ནས་བཅོམ་ལྡན་འདས་ཀྱིས་ཉན་ཐོས་དགེ་འདུན་དང་བཅས་པ་མཉམ་འཛོམས་ཀྱི་ཁྲིད་བྱས་ནས་སངས་རྒྱས་ཀྱིས་ཕེབས་པ་རེད། མུ་སྟེགས་པའི་སྟོན་པ་དེ་ཚོའི་མཉམ་འཛོམས་ཡོང་བ་རེད། མཉམ་འཛོམས་ཡོང་ཨ་ཚོགས་སྟེང་མི་དག་ནི། ད་ནི་སངས་རྒྱས་ཀྱིས་ལས་ལས་འབྲས་ལ་ངེས་པར་བསྟན་པའི་ཕྱིར་དུ་ཁོ་རང་བྱིན་གྱིས་རློབ་བྱས་ཁོ་རང་རང་གི་ཁ་གྲག་བཅུག་བྱས། ད་ནི་སངས་རྒྱས་ཀྱིས་སྐད་ཆ་དྲིས་ནས། ཁྱོད་རང་སུ་ཡིན་པ་ཟེར་ཏེ་ང་ཤེད་བུ་སེར་སྐྱ་ཡིན། ཨ་ནི་ཁྱོད་རང་ད་ལྟ་ལུས་ག་འདྲ་ཅིག་ལེན་དུ་ཡོད་ཟེར་ང་ད་ལྟ་དུད་འགྲོ་ཅིག་རེད་ལེན་དུ་ཡོད། ཨ་ཁྱོད་རང་མི་དགེ་བའི་བཤེས་གཉེན་སུ་ཡིན་ཟེར་ཏེ་ང་ཨ་མ་ཡིན་ཟེར། ཨ་མ་ད་ལྟ་ག་པར་ཡོད་ཟེར་ཨ་མ་དམྱལ་བ་མནར་མེད་ནང་སྐྱེས་བསྡད་ཡོད། ཨོ་ཁོ་རང་རང་གི་ཁ་གྲག་ད། ཨ་ནི། དེའི་ཤི་བ་ཡིན་ད་ཁྱོད་རང་དེའི་ཤི་ནས་ག་པར་འགྲོ་ག་ཟེར་ཏེ་དེའི་ཤི་ནས་ང་དམྱལ་བ་མནར་མེད་ནང་ཡང་སྐྱེ་བ་རེད། ཨ་ནི་སངས་རྒྱས་བྱམས་པའི་བསྟན་པ་ལ་ཡང་ཉག། མགོ་བཅོ་བརྒྱད་སྐྱེས་བྱས་ནས་ཡང་ཆུ་གང་གཱའི་ནང་སྐྱེས་བྱས་ནས་ཡང་ལོངས་སྤྱོད་དེ་ཡིན། འོ་དེ་འདྲ་བྱས་ཀྱི་ཡང་ན་མགོ་བཅོ་བརྒྱད་ཀྱི་སྒང་ག་ངུས་པ་དང་ངུས་བྱས་ནས་ལྷག་མ་སྐྱེ་བ་སྔ་མ་དེ་ཡར་དྲན་ནས་ཁོ་ད་ལྟ་དཔེ་སྡུག་ཅག་ཞེས་པ་ཅི་སྟེ་ཡོད་རེ་བ། ཨ་མ་ཀྱི་མི་དེ་ཡོད་བྱས་ནས་ཨ་མ་ཀྱི་ལོངས་སྙིང་པ་དེ་ཡང་དེ་ཚོ་ཡར་གང་བྱས་ནས་ཞེ་སྡང་ངོ་བོར་ངོ་དེ་ཁོ་ལ་མགོ་བཅོ་བརྒྱད་ངོ་དེ་ཀོ་ལོངས་པ་སྒང་ག་སྐད་གྲགས་བྱས་ནས་སྐྱེས་ཀྱི་བདེ་གྲགས་གྲགས་ཡོད་དེ་འདྲ་བྱུང། ཨ་ལས་སངས་རྒྱས་ཀྱི་སྐུ་མཁའ་དབུགས་ཀྱི་ཡ་ག་འདྲིལ་ཞུགས་བྱས་ནས་དེ་ལས་ཀྱི་རྣམ་པར་མེད་པ་ག་རེ་བྱས་ནས་དེ་སྐྱེས་པའི་ཚེ། ཨ་ནི་དག་གིས་ཟས་དེ་ནང་བཞིན་བྱས་སངས་རྒྱས་ཀྱི་ལུང་སྟེ། འོ་དེ་འདྲ་བྱུང་བ་རེད། ས་དགེ་འདུན་སེང་གེ་དེ་ང་ཚོ་ཚིག་ངན་སྨྲས་ཏེ། ཁ་དགུ་བཅུ་སྟོང་ཚོད་གཅིག་གིས་གཉིས་པ་ཆུ་བཞི་བཅུ་བསགས་ཀྱི་རེད། ཁ་དགུ་བཅུ་སྟོང་ཚོད་གཅིག་རེད་བ་ཁོ་ཞེ་དྲག་དཀའ་ལས་བརྗོད་དགོས་མ་རེད་བ། ཁྱོད་ཚོ་དགུ་བཅུ་སྟོང་ཚོད་གཅིག་ཡས་ནས་གཉིས་པ་ཆུ་བཞི་བཅུ་བསགས་ཀྱི་ནས་ཚེ་ཕྱི་མ་བས་འདུག་ཅག་ཤི་བོ་དེ་འདྲ་ལ་ཁྱི་འགྲོ་གི་རེད།

ཤིང་གང་རང་དཔེ་ན་ཚ་གཏོང་རྒྱུ་ཡོད་པ། ཤིང་དེ་ཡི་ནི་ཁ་ཁ་ཁ་ཤས་ཁ་ཤས་ལ་ནི་འགུལ་སྐྱོད་གཏོང་རྒྱུ་ཡོད་པ། ཨ་འདི་འདྲ་ཆགས་འགྲོ་གི་འདུག་ག་དེ་ག་རེད་ཟེར་ན། སྔ་མ་ལས་ཉེས་པ་གཅིག་བསགས་ཀྱིན་དེ་ལྟ་བུ་ལ་སྐྱེས་པ་རེད་བ། གཏུན་ལྟ་བུ་ཟེར་སྐྱེས་ཟེར་ཏེ་དགེ་འདུན་གྱི་འབྲས་རྫོག་ས་གཏུན་ཟེར་གྱི་རེད་བ། ང་ཚོ་འཇིགས་བྱེད་ཀྱི་ཕྱག་མཚན་ནང་གཏུན་ཤིང་ཟེར་གྱི་འདུག་ཨ། ཨོ་དེ་གཏུན་ཟེར་དེ་འབྲས་རྫོག་ས་དེ་རེད། ཨོ་དེ་འདྲ་གཅིག་རྐུ་མ་རྐུས་བྱས་ནས་ནང་ལས་ཁེངས།

ཨོ་དེ་འདྲ་རེད་ལ་དགེ་འདུན་ཟེར་མཁན་ནང་པའི་ཆོས་ལས་ཀ་བྱེད་དུས་ཁོ་ལ་ཕན་ཚུན་མིག་གཉིས་ལྟ་རེས་བྱེད་ཡ་འདྲ་བོ་དང། ཚིག་རྩུབ་བཤད་པ་འདྲ་བོ་དང། ཨ་ནི་དགེ་འདུན་གྱི་ཅ་ལག་ལོངས་སྤྱོད་དུས་མ་འདྲི་བ་བྱས་ནས་ནི་སྤྱི་རྫས་དེ་འདྲ་ལ་ལོངས་སྤྱོད་པ་ཡིན་ན་ཞེ་དྲག་ཉེན་ཁ་ཆེན་པོ་ཞེ་དྲག་རེད་མཁྱེན་པས་ཟབ་པ་ཡིན་ད་དེ་ནི་བཤོད་མི་དགོས་རེད། དགེ་འདུན་གྱི་སྤྱི་རྫས་ཁྱིམ་པས་བཟས་པ་ཡིན་ན་དེ་ནི་བཤགས་ནས་དག་ཡ་ཁྱོན་ནས་ཡོད་མ་རེད། དགེ་འདུན་སོ་སོ་གྱི་དགེ་འདུན་སྤྱི་ལ་དབང་བའི་རྫས་དེ་སོ་སོ་སྒེར་ལ་དབང་བ་བྱེད་བྱས་ནས། ལོངས་སྤྱོད་པ་ཡིན་ན་ཞེ་དྲག་ཉེས་པ་ཆེན་པོ་ཡོད་རེད། ད་སྒོས་རྫས་ཡིན་ན་འགྲིག་གི་རེད་བ་སྒོས་རྫས་ཡིན་ན་སོ་སོ་ལ་ཐོབ་པའི་སྐལ་བ་དེ་ཡིན་ན་སོ་སོ་རང་ལ་ལོངས་སྤྱོད་ཡག་གི་དབང་ཆ་དེ་ཡོད་རེད། སྤྱི་རྫས་ཡིན་ན་རང་ལ་དབང་ཆ་ཡོད་མ་རེད། ཨོ་ད་བྱས་ཙང་སྤྱི་རྫས་དང་སྒོས་རྫས་གཉིས་པོ་དེ་དབྱེ་བ་ཕྱེ་བྱས་ནས་ཨ་ཏོག་ཙམ་དགེ་འདུན་དེ་ལས་ཀ་བྱེད་ཀྱི་ཚོ་བྱེད་བྱེད་དགོས་རེད། ཟེར་དེ་འདྲ་ཡིན་ཙང་ང་རང་ཚོ་དགེ་འདུན་ལ་སྐྱབས་སུ་མཆིའོ་ཟེར་དེ།

ཨ་ནི། ཆོས་རྒྱ་ཆེན་པོ་དང་དེ་འདྲ་སྐད་གྲགས་ཆེན་པོ་དང་དེ་འདྲ་མང་པོ་བྱེད་མི་ཐུབ་ན་ཡང། སྐྱབས་འགྲོ་ཟེར་མཁན་དེ། ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་ཡིས་གསུངས་པ་རེད་པ་ཆོས་ཀྱི་རྩ་བ་དང་ཆོས་ཟབ་ཤོས་དེ་སྐྱབས་འགྲོ་དང་ལས་འབྲས་རེད། དེ་ཡིན་ཙང་ཇོ་བོ་རྗེ་བོད་ལ་ཕེབས་པའི་སྐབས་ལ་ཆོས་ཡིན་པ། མི་ཚོ་དབང་བསྐུར་རོགས་བྱེད་ཟེར་ནམ་དང། རྒྱུད་བཤད་རོགས་བྱེད་ཟེར་ནམ་དེ་འདྲ་ཟེར་ན་རྩ་ནས་ཐུགས་མཉེས་པོ་གནང་གི་ཡོད་པ་མ་རེད། ལྷ་བླ་མ་བྱང་ཆུབ་འོད་ཀྱིས་ལས་རྒྱུ་འབྲས་ལས། གསུངས་པའི་ཆོས་ཀྱི་གསུང་རབ་བཅས་སུ་དེ་རྣམས་གཙོ་བོ་ཐུགས་མཉེས་པ་ཞེ་དྲག་བྱང་ཆུབ་ནས། ལྷོ་མ་བཟང་པོ་བྱང་ཆུབ་ཡས་ཀྱི་སྐུ་བཅུ་པ་སིག་འདུལ་བ་ལྷོ་མ་བཟང་པོ་སིག་ནི་བྱང་ཆུབ་ཡས་ལས་གསུང་རབ་མ་ཚེ་བཞི་མ་སིག་ལ་ལྷོ་མ་བཟང་པོ་སིག་འདུལ་བ། དེ་ཟག་ཁོང་ཡི་ཆོས་ཞུས་སྟོང་མཁས་པ། ལན་བརྒྱུད་དགྲ་ལ་ཕེབས་པ་སེམས་ཅན་སྤྱི་ལ་ཕེབས་པའི་ཆོས་ཀྱི་གསུང་རབ་བཅས་སུ། ཨོ་ཐོག་སུ་བྱེད་པ་ཡི་ས་བཅུ་བོ་བཅས་ཞེ་དྲག་ཐུགས་མཉེས་པ་བྱང་པོ་རེད་ས་སྐྱོན་བྲོ་དོ་ལེ་འདྲ་སེང་ལྡེང་ང་ས་ཞེ་དྲག་གིས་ཆེན་པོ་ཞེ་དྲག་རེད། སྐྱབས་འགྲོ་སྐྱབས་འགྲོ་བསགས་ནས་དེ་དེ་སྐྱེ་ཡི་ནི་མི་ཚེ་གང་དེ་བྱེད་ཐུབ་པ་ཡིན་ན་དེའི་སྐྱོ་སྐུ་གས་བྲིས་ཁི་དེ་ནི་རེད། དམིགས་པ་ཡག་པོ་ཅིག་བྱེད། སྐྱབས་ཡུལ་ཡག་པོ་ཅིག་གསལ་བཏབ། ཨ་ནི་སྐྱབས་འགྲོ་བསགས་སྟངས་དེ་མི་དེ་སོ་སོའི་སྡིག་པ་དེ་ཚོ་གང་ཡག་དྲན་པ་བྱེད། བྱུང་བ་ཡིན་ན་ཨ་ནི་ཁ་ཚོན་བསལ་ནས་གཞི་དེ་ངན་སོང་གི་སྡུག་བསྔལ། ང་ཚོ་ཤི་བ་རེད་པ་ཤི་ནས་ཨ་ནི་ངན་སོང་ནང་འགྲོ་དུས་ཁོ་ལ་སྡུག་བསྔལ་གང་ཞིག་མྱོང་གི་རེད། ཧོ་དེ་ཚོའི་བསམ་བློ་བཏང་བྱས་ནས་འཇིགས་སྐྲག་སྐྱེ་དགོས། འཇིགས་སྐྲག་སྐྱེས་ཚར་སོང་ན་སྐྱབས་ཡུལ་གྱི་ཡོན་ཏན་དེ་ཡག་དྲན།

སྐྱོན་འབྲུ་དེ་ཡིན་ན་ནོར་ལུག་དད་པ་དེར་བ་སངས་རྒྱས་ལ་དད་པ་བྱེད་ཡོད་དེ། ཧོ་དེ་འདྲ་བྱེད་ཕྱིར་ནི་སྐྱོན་འབྲུ་སྐྱོན་བརྗོད་གསར་པ་ཡིན་ནའི་ཕན་ཡོན་སྲང་ཆེན་མོ་ཅུང་འོང་གི་ཡོང་གི་རེད་ས་རྒྱུ་ཆུ་ཡི་སྒོ་ནས་སྐྱོན་སྐྱོན་འབྲུ་གསར་ཐོག་དེ་ཐུག་སྲིད་ཡོང་གི་རེད། སྐྱོན་འབྲུ་དེ་གསར་བླ་མ་ཡེ་རྡོ་དཀོན་མཆོག་སོགས་ལ་ཁྱེར་སྲིད་འགྲོ་གི་སའི་དེ་རྐྱང་ཆོས་གསར་ནའི་མ་འབྲི་ཡས་ཡོད་མི་རེད་ད། བླ་མ་ཡིན་དུ་དཀོན་མཆོག་སོགས་ལ་བཅོས་སུ་ཆུག་ཟེར་བྱས་བསགས་ཀྱི་དུང་བ་དེ་འདྲ་བསགས་པ་ཡིན་ནའི་མ་འགྲིག་ཨེ། དེ་ཚགས་སོང་ན་ཡང་ནི་སྲོང་བཅུད་ཆུ་ཚོད་མ་དང་གཅིག་དོན་གྱི་དུང་བ་རྒྱུ་ཆུ་ནོར་དེ་ནོར་ན་སྲོང་བཅུད་ཆུ་ཚོད་མ་ཚགས་ཀྱི་དུང་བ་ཨའོ་དེ་དོན། དེ་དོན་ཚགས་སོང་ན་དེ་སེམས་བསྐྱེད་སེམས་གཏེར་མ་སེམས་བསྐྱེད་ཐམས་ཅད་རང་གི་མཐའ་ཁོ་ན་ཡིན་གྱི་མ་སེམས་བསྐྱེད་ཐམས་ཅད་པའི་འདོད་ལྔ་མྱོང་བ་དེ་ཡར་དྲན་བྱས་ནས་དེ་དག་གི་དུས་ཚོད་སྲོང་བཅུད་ཀྱི་གོ་འཕོ་མྱུར་དུ་ཐོབ་པར་ཤོག་དེ་མ་ཐོབ་ན་ཐོབ་མི་འདུག་སོགས་བསོད་ནམས་བསྐྱེད་པའི་སེམས་རྩེ་གཅིག་ཏུ་གསོལ་བ་བཏབ་བྱས་ནས་སྲོང་བཅུད་ཆུ་ཚོད་མ་ཚགས་སོང་གྲུབ་འདོད

ཕོ་བར་ལ་དེ་དེ་ལས་ཉིད་བདེ་འདུས་བག་ཆགས་སྟོང་ཆད་པ་ཚང་མ་སྟོང་ཆད་བྱང་ཞེས་དག་ནས་བས་ཤིང་སྐོང་གཡའ་བཏགས་པ་ན་ཡིད་ཅན་ནི་འགྱུར་གསུམ་གསུང་བསོད་ནམས་བྱེད། ཨ་ནི་ཚེ་དང་བསོད་ནམས་ལོ་ཏོག་གི་ཡོན་ཏན་ཐམས་ཅད་བསྐྱེད། སེམས་ཅན་ཚང་མ་སྟོང་ཆད་བླ་མ་ཐུབ་པའི་དབང་པོ་ངོ་བོ་ལ་འགྱུར་གསུམ་གསུང་བསོད་ནམས་བྱེད་ང་འཇའ་དགོངས་བྱེད། ཨ་དེ་སྐྱེས་དེ་ཀུན་ལ་རང་དོན་མཐའ་བྱེད་གཞན་དོན་མཐའ་བྱེད། རང་བཞིན་སེམས་ཅན་ཐམས་ཅད་ཐུབ་པའི་དབང་པོ་གོ་འཕོ་ལ་བཀོད་བྱས་ནས་དག་དོན་གཉིས་མཐའ་བྱེད་པའི་སྐྱེས་བུ་དེ་ངའོ་སྙམ་དུ་བས་མཉམ་པར་བཞག་ནས།

ད་ནི་སེམས་ཅན་རང་ཕྱོགས་ལ་ཆགས་པ་དང་གཞན་ཕྱོགས་ལ་སྡང་བ་ལ་སོགས་པ་དེ་ཡོང་གི་རེད་པ། དེ་ཚང་མ་ཐམས་ཅད་ཉེ་རིང་ཆགས་སྡང་དང་བྲལ་ནས་བྲལ་བྱས་ནས་བཏང་སྙོམས་ལ་གནས་ན་ཅི་མ་རུང་གནས་པར་གྱུར་ཅིག་གནས་པ་བདག་གིས་བྱའོ་བསམ་བསམ་མནོ་བྱེད་བྱས་ནས་བཏང་སྙོམས་ལ་བཀོད། ད་ནི་སེམས་ཅན་ཐམས་ཅད་བདེ་བ་མེད་མཁན་ཅིག་དེ་ཚོ་ལ་བདེ་བ་དང་བདེ་བའི་རྒྱུ་དང་ལྡན་ན་ཅི་མ་རུང་ལྡན་པར་གྱུར་ཅིག་ལྡན་པ་བདག་གིས་བྱའོ་གསུངས་སོ་ནམ་བྱེད། སྡུག་བསྔལ་དང་སྡུག་བསྔལ་གྱི་རྒྱུ་ཐམས་ཅད་དང་བྲལ་ན་ཅི་མ་རུང་བྲལ་བར་གྱུར་ཅིག

དེ་འདྲ་སོང་ན་ཁྱད་པར་གྱི་སེམས་བསྐྱེད་ཟེར་ཏེ། མ་གྱུར་ནམ་མཁའི་མཐའ་དང་མཉམ་པའི་སེམས་ཅན་ཐམས་ཅད་ཀྱི་དོན་དུ། མྱུར་བ་མྱུར་བར་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱ། ཨོ་དེས་འཇམ་དཔལ་ཞལ་ལུང་དང། མདོ་ལུགས་ཀྱི་ལམ་རིམ་དེ་ཚོ་ལ་དེ་ཡོད་མ་རེད་མྱུར་བ་མྱུར་བར་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱ་ཟེར་ཏེ། མྱུར་བ་མྱུར་བ་ཟེར་ནས་ཡོད་ཚ་སོང་ན་སྔགས་ལམ་དང་འབྲེལ་བའི་རྟགས་རེད། སྔགས་ལམ་དང་འབྲེལ་བའི་རྟགས་རེད། མྱུར་བ་མྱུར་བ་ཟེར་སྤྱི་སྤྱོད་སྐུལ་མ་བྱ་ཞིང་གཉིས་ལོག་གཏོང་བ། གཉིས་ལོག་ཡ་དེ་མྱུར་བ་དང་པོ་དེ་ཡིན་ན། རྒྱུ་ཕ་རོལ་ཏུ་ཕྱིན་པའི་ཐེག་པ་ཉམས་སུ་བླང་བ་ལས་ཀྱང་གསང་སྔགས་རྡོ་རྗེ་ཐེག་པ་ཉམས་སུ་བླངས་པ་ཡིན་ན་ཕྱིས་ཚེ་གཅིག་ལུས་གཅིག་ལ་སངས་རྒྱས་ཀྱི་གོ་འཕང་ཐོབ་པའི་ནུས་པ་དེ་སྔགས་ལ་ཡོད་རེད་ཟེར་ནས། ཕ་རོལ་ཏུ་ཕྱིན་པའི་ལུགས་ལས་ཀྱང་སྔགས་ཉམས་སུ་བླངས་པ་ཡིན་ན་སངས་རྒྱས་ཀྱི་གོ་འཕང་ཐོབ་པ་མྱུར་བ། ཨོ་དེ་མྱུར་བ་དང་པོ་དེ་ཡིན་པ་རེད། མྱུར་བ་གཉིས་པ་དེ་ཟེར་དགོས་ཡོད་དེ།